རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་གཅིག་པ་མགོ་ཟླ་བའི་ཚེས་པ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་བདུན་རེས་གཟའ་ཉི་མའི་གཏམ་གླེང་གི་ལེ་ཚན་འདི་སེང་གེ་རི་བསོད་ནམས་ལྷ་མོས་འགོ་འཛུགས་ཞུ་གི་ཡོད། ཐེངས་འདིའི་གཏམ་གླེང་གི་ལེ་ཚན་ནང་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་འཕགས་པ་ཐོགས་མེད་བཟང་པོས་མཛད་པའི། རྒྱལ་སྲས་ལག་ལེན་སོ་བདུན་མའི་ལྗགས་ལུང་བཀའ་དྲིན་སྩལ་གནང་མཛད་པ་དང་དེ་ནས། སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན་རྒྱ་གར་གྱི་ནུབ་བྷེང་གོལ་མངའ་སྡེའི་ནང་གི་གྲོང་ཁྱེར་ས་ལུ་ག་རའི་ནང་རྟེན་གཞི་གནང་བའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནང་ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་དང་མ་ཎིའི་ལྗགས་ལུང་སྩལ་གནང་མཛད་པའི་སྐོར་སྙན་སྒྲོན་ཞུ་གི་ཡིན། ཐོག་མར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འབྲས་ལྗོངས་མངའ་སྡེའི་ཡུལ་མི་རྣམས་དང་ས་གནས་གཞན་དང་ཡུལ་གྲུ་གཞན་ནས་ཆེད་བཅར་ཞུས་པ་རྣམས་ལ་འཚམས་འདྲི་མཛད་པ་དང་འབྲེལ་ཁོང་རྣམས་ཀྱིས་ནང་ཆོས་ལ་ཐུགས་སྣང་གནང་བར་ཐུགས་རྗེ་ཆེ་ཞུས་བཀའ་བསྩལ་དོན། ཡང་ཨ་ད་དེ་རིང་འདི་ག་ཨ་ད་གཙོ་བོ་ས་གནས་ཀྱི་ཡུལ་པ་ཁྱེད་རང་ཚོ་འབྲས་ལྗོངས་ཀྱི་ཨེ་ནེ་ཅིག་ཡུལ་པ་ཚོ་དང་ཨེ་ནེ་དེ་དང་ཆབས་ཅིག་གཡས་གཡོན་ནས་བུད་ང་ཡང་དགའ་བོར་བྱས་ཨེ་ནེ་ཆོས་ཀྱི་ཐོག་ལ་དོ་སྣང་དང་དགའ་བོ་བྱས་ནས་ཡོང་བསྡད་མཁན་ད་མང་པོ་ཞིག་རེད་ཨེ་ཁྱེད་རང་ཚང་མ་ལོག་ལ་ཡ་ཨེ་ནེ་ངས་འཚམས་འདྲི་ཞུ་གི་ཡོད་ཁྱེད་རང་ཚང་མ་ལོག་གཅིག། ཆོས་ལུགས་སྤྱི་དང་ལྷག་པར་སངས་རྒྱས་པའི་ཆོས་ལ་ཡང་ཁྱེད་རང་ཚོས་དོ་སྣང་བྱེད་བསྡད་དེ་ངས་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན། དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མི་ཚང་མ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་རང་བཞིན་ལྷན་སྐྱེས་ཀྱི་ཡིན་པ་སོགས་བཀའ་གནང་སྟེ་བཀའ་ཆོས་དངོས་གཞི་དབུ་འཛུགས་མ་གནང་གོང་སྟ་གོན་གྱི་ཚུལ་དུ་བཀའ་ཆོས་སྩལ་དོན།
ང་རང་ཚོ་ཞིག་གིས་མི་ཚང་མ་ལོ་ཨེ་ནེ་པའི་སྐྱེས་ཙམ་ཉིད་ནས་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་རང་གི་ངང་གིས་ཡོད་པ་རེད། ཐ་ན་དཔེར་བྱ་བྱིའུ་ཚོ་དང་གཅིག་སེམས་ཅན་ཚོ་ཡིན་ནའི་བའི་སྐྱེས་ཙམ་ཉིད་ནས་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་དེ་ཚང་མ་ལོག་ལ་འདུག་ག་ང་རང་ཚོ་དེ་སྲོག་ཆགས་ཚང་མ་ལོག་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཤ་སྟག་ཆགས་བསྡད་ཡོད་རེད་ད་དེའི་ནང་ཚན་ནས་ང་ཚོ་མིའི་རིགས་ཀྱི་ཨེ་རང་བཞིན་ལྷན་སྐྱེས་ཀྱི་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཡོད་པའི་ཐོག་ལ་ཡང་ང་རང་ཚོ་མིས་ཅིག

ཁ་ཤས་ཤིག་ཡོད་བསྡད་པ་དེའི་དེ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་གཅིག་གྱུར་རེད་དེ་ཡིན་ནའི་གཅིག་ང་རང་ཚོ་རང་ཉིད་ཀྱི་གཅིག་རྙོག་དྲ་ཡོང་ཡ་མང་པོ་གཅིག་ང་རང་ཚོའི་མི་ཡིས་ད་བཟོས་བསྡད་ཡ་གཅིག་ཆགས་ཀྱི་འདུག་ག།
ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཆོས་ལུགས་འདྲ་མིན་ཡོངས་རྫོགས་ཐུགས་མཐུན་ཁྲིམས་གཙང་གནང་དགོས་པའི་ལམ་སྟོན་བཀའ་སློབ་བསྩལ་དོན། ཨེ་ནི་ང་ཆ་བཞག་ན་མི་ཆོས་ལུགས་ཚང་མ་ལོག་ལ་ངས་གུས་ཞབས་བྱེད་ཀྱི་ཡོད་ང་འདྲ་བ་ཕར་ཚུར་ཕྱིན་པའི་ཁ་ཐུག་ལ་ཡ་ཡེ་ཤུའི་ལྷ་ཁང་དང་ཧིན་དུའི་ལྷ་ཁང་དང་ནང་པའི་ལྷ་ཁང་དང་དེ་འདྲ་ཚང་མ་ལོག་ལ་ང་འགྲོ་བསྡད་ཀྱི་ཡོད་ཆོས་ལུགས་ཚང་མ་ལོག་ལ་ངས་གུས་ཞབས་བྱེད་ཀྱི་ཡོད་རེད་དེ་ཡང་ཅིག་ང་རང་ཚོའི་བསམ་བློའི་ནང་ལ་ཡ་ཨེ་ནི་ང་ཚོ་ཆོས་ལུགས་འདི་ཡིན་ཨེ་ནི་ཁོང་ཚོ་ཆོས་ལུགས་འདི་རེད་ཟེར་ནས་ཡང་ཏོག་ཙམ་ཆོས་ལུགས་མི་འདྲ་བའི་ཐོག་ནས་ཡང་ཏོག་ཙམ་ང་ཚོ་རྙོག་དྲ་ཡོང་ཡ་ཅིག་ཡོང་གི་འདུག་ག་བྱས་ཙང་ང་རང་ཚོ་ད་ཚང་མ་ལོག་འཆམ་པོ་བྱེད་ཡ་དང་དེའི་ནང་ཚན་ནས་ཆོས་ལུགས་མི་འདྲ་བ་ཡོད་པ་དེ་དེ་ང་རང་ཚོ་འཆམ་པོ་བྱེད་ཡ་དེ། ཞེ་པོ་ཅིག་གལ་ཆེན་པོ་རེད་ཤ། མི་རྒྱ་གར་འཕགས་པའི་ཡུལ་དེ་གཅིག་གི་འཛམ་བུ་གླིང་གི་ཆོས་ལུགས་ཚང་མ་ལ་ཡོད་བསྡད་པ་གཅིག་གི་ལུང་པ་ཅིག་རེད་ཤག་གཅིག་གི་རྒྱ་གར་ནང་ལ་ཁ་ཆེ་དང་ཨེ་ནི་ཧིན་དུ་དང་གཅིག་ཇུ་དང་དེ་འདྲས་ཀྱི་ཡང་གཅིག་ཆོས་ལུགས་འདྲ་མི་འདྲ་ཡོད་བསྡད་པ་དེ་འདྲས་མང་པོ་ཅིག་ཡོད་རེད་ད་ཚང་མ་མཐུན་པོ་འདུག་ག། ཚང་མ་ལོ་དངོས་གནས་དྲང་གནས་ཀྱི་ཆོས་ལུགས་ཧ་ལམ་འཛམ་བུ་གླིང་གི་ཆོས་ལུགས་ཚང་མ་ལོ་རྒྱ་གར་ལ་ཡོད་བསྡད་པའི་བཟོ་འདྲ་ཅིག་རེད་རེད་དེ་ཡིན་ནའི་ཚང་མ་ལོ་མཐུན་པོ་དང་སོ་སོའི་ཆོས་ལུགས་ཀྱི་ལྟ་གྲུབ་ཀྱི་ཐོག་ནས་འདྲ་མི་འདྲ་ཡོད་རེད་དེ་ཡིན་ནའི་ཆོས་ལུགས་ཚང་མ་ལོ་གི་ཐོག་ནས་སེམས་བཟང་པོ་བྱེད་དགོས་ཡ་དེ་ཆོས་ལུགས་ཚང་མའི་ཐོག་ནས་བསླབ་བྱ་ཡོད་པ་ཡིན་དུས་ཙ་ན་ང་རང་ཚོ་ཚང་མ་ལོ་གཅིག་གི་སེམས་པ་བཟང་པོ་བྱེད་སྡོད་ཡ་དང་ཨེ་ནི་ཆོས་ལུགས་ཚང་མ་ལོ་ལ་ཡང་གུས་ཞབས་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་ཤག་བྱས་ཙང་ག་ད་འཛམ་བུ་གླིང་འདིའི་སྒང་ལ་ཅིག་རྙོག་དྲ་སེལ་ཡ། ནི་ཆོས་ཕྱོགས་ཀྱི་ཐོག་ནས་རྙོག་དྲ་སེལ་དགོས་ཡ་རེད་དེ་ཡིན་ནའི་ཡང་སྐབས་རེ་དཔེ་ཆོས་ཕྱོགས་ཀྱི་ཐོག་ནས་རྙོག་དྲ་སྣོན་པ་བཟོ་གི་ཡོད་པའི་བཟོ་འདྲ་ཅིག་ཡོང་གི་འདུག་ག་བྱས་ཙང་ང་རང་ཚོ་ཆོས་ལུགས་ཚང་མ་ལོག་གཅིག་གཅིག་ལ་གུས་ཞབས་བྱེད་ཨ་ནི་ལྟ་གྲུབ་ཀྱི་ཐོག་ནས་འདྲ་མི་འདྲ་ཡོད་རེད་ད་ནང་པ་རང་ནང་ལ་ཆ་བཞག་ན་བྱེ་བྲག་སྨྲ་བ་དང་མདོ་སྡེ་པ་དང་སེམས་ཙམ་པ་དང་དབུ་མ་པ་དང

བྱས་ཙང་ད་དུང་ང་རང་ཚོ་ཚང་མ་ལོགས་ཆོས་ལུགས་མི་འདྲ་བ་ཡོད་པ་རྒྱུ་མཚན་དུ་བྱས་ཏེ་ཨེ་ནི་འཐེན་འཁྱེར་བྱེད་ཡ་འདྲ་པོ་དེ་འདྲ་མེད་པ་ཚང་མ་ལོགས་ཐུགས་མཐུན་ཁྲིམས་གཙང་བྱེད་ཡ་དེ་དཔེ་གལ་ཆེན་པོ་འདུག་ང་རའི་ངོས་ནས་ཆ་བཞག་ན་བཅོམ་ལྡན་འདས་ཀྱི་དགེ་སློང་ཨེ་ནི་ཕམ་ལྷག་བཅུ་བདུན་གྱིས་མ་གོས་པ་དེ་འདྲའི་གཅིག་གི་ད་དགེ་སློང་གཅིག་ཆགས་བསྡད་ཡོད་རེད་ཡིན་ནའི་ངས་ཆོས་ལུགས་ཚང་མ་ལོགས་ལ་གུས་ཞབས་བྱེད་བསྡད་ཀྱི་ཡོད་ཆོས་ལུགས་ཚང་མ་ལོགས་ལྟ་གྲུབ་ཀྱི་ཐོག་ལ་མི་འདྲ་བ་ཡོད་རེད་དེ།

ང་རང་ཚོ་འཛམ་བུ་གླིང་འདིའི་སྒང་ལ་ཡོད་བསྡད་པའི་འགྲོ་བ་མིའི་རིགས་ཀྱི་དེ་སྔའི་ལོ་རྒྱུས་ལ་བལྟས་པ་ཡིན་ན་ང་རང་ཚོ་གཅིག་གིས་གཅིག་ལ་ཆོས་ལུགས་མི་འདྲ་བ་རྒྱུ་མཚན་དུ་བྱས་ཏེ་ག་རེ་འཁྲུག་པ་བརྒྱབ་བསྡད་ཡ་འདྲ་པོ་འདི་འདྲ་ཡོང་གི་འདུག་ག་ཤོག་ཤོག་འདི་བྱེད་ཀྱི་འདུག་ག་ད་དེའི་དུས་ཚོད་དེ་རྫོགས་པ་རེད་ད་ང་རང་ཚོ་འཛམ་བུ་གླིང་འདིའི་སྒང་གི་མི་དུང་ཕྱུར་ད་བདུན་བརྒྱད་ཅིག་ཡོད་བསྡད་པ་དེ་ཡིན་ཏེ་ང་རང་ཚང་མ་ལོ་ཨེ་ནི་དཔེ་འཆམ་པོ་བྱས་གཅིག་གིས་གཅིག་ལ་རོགས་བྱས་ཕན་སེམས་བྱས་ཨེ་ནི། བརྩེ་བའི་ཐོག་ནས་འཛམ་བུ་གླིང་འདི་ཞི་བདེ་བྱམས་བརྩེ་ལྡན་པ་འདི་འདྲ་ཞིག་ཡོང་ཡ་ལ་ང་ཚོ་ཚང་མ་ལོག་གིས་འབད་བརྩོན་བྱེད་དགོས་པ་འདི་ང་ཚོ་ཚང་མའི་ལས་འགན་རེད་ཤག་སྐབས་རེ་ད་འབྱུང་བ་འཁྲུགས་ནས་དེ་འདྲས་ཀྱི་མ་དག་ཡོང་པའི་ཁ་ཐུག་ལ་ཡ་ཆོས་ལུགས་ཀྱི་འཐེན་འཁྱེར་རེ་བྱས་ནས་དེ་འདྲས་ཀྱི་བོད་ཀྱི་དཀའ་ངལ་ཡོང་བསྡད་ཡ་ད་དེ་ཚོའི་གྲས་འདི་ད་མ་དགོས་པ་ཅིག་རེད་ཤག་ང་རང་ཚང་མ་ལོག་སྐྱེས་པའི་ཁ་ཐུག་ནས་ཆོས་ལུགས་སྐད་ཆ་གི་ཡོག་མ་རེད་གང་ལྟ་ཨ་མའི་འོ་མས་གསོས་བསྡད་པ་ང་ཚོ་གཅིག་པ་རེད་ད་གང་ལྟར་སྐྱེས་པ་ནས་མ་ཤི་བར་དུ་ང་རང་ཚོ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་གཅིག་གིས་གཅིག་གི་བརྩེ་བ་བྱས་གཅིག་གིས་གཅིག་ལ་ཕན་ཐོགས་བྱས་ཡ་གཅིག་གིས་འཛམ་བུ་གླིང་གི་མི་དུང་ཕྱུར་བཅུ་གྲངས་ཅིག་ཡོད་བསྡད་པ་འདི་གྱིས་འདི་ང་རང་ཚོ་ལ་མི་གཅིག་གྱུར་རེད་བ་ཨེ་ང་རང་ཚང་མ་ལ་གཅིག་གིས་གཅིག་ལ་མཐུན་པོ་བྱེད་གཅིག་གིས་གཅིག་ལ་རོགས་བྱེད་དཔེ་གལ་ཆེན་པོ་རེད་ཤག་ཨེ་ནི་ཚང་མས་ཨེ་ནི་བྱེད་ཀྱི་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཨེ་ནི་མི་དང་མིའི་བརྩེ་བ་དེ་གལ་ཆེན་པོ་གཅིག་ལ་བརྩི་བྱེད་ཨེ་ནི་ཆོས་ལུགས་ཟེར་ཡ་དེ་སྒེར་གྱི་སོ་སོའི་གནས་ཚུལ་རེད་ཆོས་དད་ཡོད་ནའི་རེད་མེད་ནའི་རེད་གང་ལྟར་མི་གཅིག་གྱུར་རེད་འོ་དེ་འདྲས་ཀྱི་གང་ལྟར་ང་རང་ཚོ་ཨེ་ནི་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་མི་གཅིག་གིས་གཅིག་གི་བརྩེ་བ་བྱེད་དེ་འདི་ང་ཚོ་དཔེ་གལ་ཆེན་པོ་ཅིག་བརྩིས་ནས་ཨེ་ནི་གཅིག་གིས་གཅིག་ལ་རོགས་བྱས་གཅིག་གིས་གཅིག་ལ་ཕན་ཐོགས་བྱས་དེ་ད་ཆོས་ཀྱི་ཉམས་ལེན་འདི་རེད་ཤག

འཁྲུག་པ་རྒྱབ་ཡག་གི་རང་རྒྱལ་གཞན་ཕམ་བྱེད་ཡག་དོན་དག་ལ་གོ་མཚོན་འདྲ་མི་འདྲ་ག་ཚད་བཟོས་པ་རེད་འགྲོ་སོང་ག་ཚད་བཏང་ཡག་རེད་ད་འདི་ཡིད་དེ་ང་ཚོ་ཡག་པོ་བསམ་བློ་བཏང་ན་དཔེ་ཞེ་ལོག་ཡག་རང་རང་རེད་ཤག་ད་ང་ཚོ་ཚང་མ་ལོ་མི་གཅིག་གྱུར་རེད་ཚང་མ་ལོ་གཅིག་གིས་གཅིག་ལ་མཐུན་པོ་བྱེད་ཨེ་ནས་གཅིག་གིས་གཅིག་ལ་རོགས་བྱེད་ཆོས་དད་ཡོད་ནའི་རེད་མེད་ནའི་རེད་གང་ལྟར་ང་རང་ཚང་མ་ལོ་ད་འཛམ་བུ་གླིང་འདི་སྒང་གི་མི་དུང་ཕྱུར་ཁ་ཤས་ཤིག་ཡོད་བསྡད་པ་ཚང་མ་ལོ་གཅིག་མི་གཅིག་གྱུར་གི་འདུ་ཤེས་ཀྱི་ཐོག་ནས་འཆམ་པོ་དང་མཐུན་པོ་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་ཤག་དེ་ང་དེ་ས་ཆ་ག་ས་ག་ལ་ཡང་སླེབས་པའི་ཁ་ཐུག་ལ་ངས་རྟག་པར་དེ་བཤད་དེ་ང་ཚོ་ཚང་མ་མི་གཅིག་པ་རེད་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་གཅིག་པ་རེད་ང་གཅིག་གིས་གཅིག་ལ་རོགས་བྱས་ཕན་ཐོགས་བྱས་ཡ་དེ་གལ་ཆེན་པོ་ཞེ་དྲག་འདུག་ཆོས་ལུགས་ཟེར་ཡ་དེ་སོ་སོ་སྒེར་གྱི་དོན་དག་རེད་ཟེར་ནས་ངས་དེ་འདྲ་བཤད་བསྡད་ཀྱི་ཡོད། དེའི་རྗེས་སུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཉེ་དུས་འབྲས་ལྗོངས་ནང་ཆུ་ལོག་གི་རྐྱེན་ངན་སོགས་ཀྱི་འོག་གཙོ་བོ་འདས་གྲོངས་སུ་ཕྱིན་པ་རྣམས་དང་ད་ལྟ་འཚོ་ཞིང་བཞུགས་པ་རྣམས་ཀྱི་ལུས་སེམས་གཉིས་ཀྱི་བདེ་དོན་ཆེད་འཕགས་པ་སྤྱན་རས་གཟིགས་ཀྱི་གཟུངས་སྔགས་མ་ཎི་ཡིག་དྲུག་མ་འབྲས་ལྗོངས་མངའ་སྡེའི་རྒྱལ་སའི་ནང་གི་དཔལ་འབྱོར་རྩེད་ཐང་ཆེན་མོ་ཡོངས་སུ་ཁེངས་པའི་དད་ལྡན་པ་སྟོང་ཚོ་མང་པོའི་ལྷན་དུ་ཕྲེང་སྐོར་གཅིག་བགྲང་གནང་མཛད་པའི་མཐའ་མར་བསྔོ་སྨོན་མཛད་དོན་ལ།

དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་པྲེམ་སིང་རྟ་མང་མཆོག་དབུས་པའི་དབུ་ཁྲིད་རྣམས་ཀྱིས་མཎྜལ་རྟེན་གསུམ་འདེགས་འབུལ་ཞུས་པའི་རྗེས་སུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་ལྗགས་ལུང་སྩལ་གནང་མཛད་དོན་ལ།
ཨོ་ད་སྐབས་སུ་བབས་པ་ཨེ་ནས། དངོས་གཞི་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མ་འདིའི་བཤད་ལུང་ཞིག་གཏོང་ཡ་ཡིན་ད། ཡང་ད་ཐོག་མར་མཆོད་བརྗོད་འདི་ན་མོ་ལོ་ཀེ་ཤྭ་ར་ཡ་གང་གིས་ཆོས་ཀུན་འགྲོ་འོང་མེད་གཟིགས་ཀྱང་འགྲོ་བའི་དོན་ལ་གཅིག་ཏུ་བརྩོན་མཛད་པ་བླ་མ་མཆོག་དང་སྤྱན་རས་གཟིགས་མགོན་ལ་རྟག་ཏུ་སྒོ་གསུམ་གུས་པས་ཕྱག་འཚལ་ལོ། གང་ལྟར་ང་ཚོས་ཤེས་རབ་ཀྱི་ཆ་ནས་ཆོས་གང་དང་གང་ཡིན་ནའི་ཁོ་ངོ་བོ་ཉིད་ཀྱིས་མ་གྲུབ་པ་མིང་གི་དབང་གིས་བཏགས་ཙམ་གཅིག་གིས་འདིའི་གོ་བ་ཅིག་ལེན། ད། མིང་གི་དབང་གིས་ཡོད་ཙམ་ཞིག་མ་གཏོགས་ཁོ་རང་ངོ་བོ་ཉིད་ཀྱིས་གྲུབ་པ་མེད་པ་ཅིག་ཐག་ཆད། རེད་དེ། ང་རང་ཚོ་ཚང་མ་ལོག། གཅིག་གིས་གཅིག་གི་བར་གྱི་ལྟོས་གྲུབ་ཀྱི་ཐོག་ནས་ད་ཡོང་བསྡད་ཡ་ཅིག་ཆགས་བསྡད་དུས་ཙང་ནས་ལྟོས་གྲུབ་ཚང་མ་ལོག་ལྟོས་གྲུབ་ཀྱི་ཐོག་ནས་ཡོང་བསྡད་ཡ་ཅིག་གི་ད་གང་ལྟར། ང་རང་ཚོ་གཅིག་གིས་གཅིག་ལ་བརྩེ་བ་བྱེད་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག་འཆམ་པོ་བྱས

དགྲ་ཡི་ཕྱོགས་ལ་ཞེ་སྡང་མེ་ལྟར་འབར། བླང་དོར་བརྗེད་པའི་གཏི་མུག་མུན་པ་ཅན། ཕ་ཡུལ་སྤོང་བ་རྒྱལ་སྲས་ལག་ལེན། ཡུལ་ངན་སྤངས་པས་ཉོན་མོངས་རིམ་གྱིས་འགྲིབ། རྣམ་གཡེང་མེད་པས་དགེ་སྦྱོར་ངང་གིས་འཕེལ། རིག་པ་དྭངས་པས་ཆོས་ལ་ངེས་ཤེས་སྐྱེ། དེ་འདྲ་གི་བསམ་བློ་བཏང་ཡོང་དུས་དཔེར་ན་ཞོགས་ཀ་ཡར་ལངས་པ་ད་ག་རང་གཞན་དོན་ནི་རབ་སྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པར་བགྱི་ཟེར་གའི་དང་བྱང་ཆུབ་ཀྱི་སེམས་ལ་བསམ་བློ་བཏང་ཡོང་དུས་སེམས་ལ་ཞི་བདེ་རང་བཞིན་གྱིས་སླེབས་ཡོང་གི་འདུག་བ་གཅིག་གི་རྣམ་རྟོག་གི་སྤྲོས་པ་དེ་ཡི་དེའི་བར། བྱེ་བྲག་བྱེ་བྲག་ལ་ཕར་ཕྱིན་ཆད་སེམས་ཀྱི་གཏིང་ནས་ནམ་མཁའི་མཐས་གཏུགས་པའི་སེམས་ཅན་ཐམས་ཅད་ལ་ཕན་བདེ་སྒྲུབ་བསམ་པའི་བློ་གཅིག་སླེབས་ཡོང་དུས་ཙང་ནས་སེམས་ཀྱི་ཞི་བདེ་སེམས་ཀྱི་ཞི་བདེའི་རྐྱེན་པས་ལུས་ཀྱི་འཕྲོད་བསྟེན་ཡག་ཤོས་རེད་ཤག་སེམས་ཀྱི་ཞི་བདེ་བྱུང་ན་ལུས་ཀྱི་འཕྲོད་བསྟེན་ཡོང་གི་འདུག་བ་བྱས་ཙང་བ་ལྟ་དུ་ཞེས་ནི་བྱང་ཆུབ་ཀྱི་སེམས་སྒོམ་ཡག་དེ་གི་དགའ་སོགས་རེ་ཕུལ་མཁན་སེམས་ཀྱི་ཞི་བདེ་ཡོང་ཡག་རང་ཉིད་གང་ལ་ཡོད་པའི་རོགས་པ་ཚང་མ་ལོག་སླེབས་ཡག།

འབྱུང་བ་དེ་ཡི་དེ་ཆ་སྙོམས་ནས་ལུས་པོའི་འཕྲོད་བསྟེན་ཏེ་བྱང་ཆུབ་སེམས་བསྒོམ་ཡ་དེ་ལུས་པོའི་འཕྲོད་བསྟེན་གྱི་དོན་དག་མ་རེད་དེ་ཁོ་ཤུགས་མ་ཐུག་གི་སེམས་ཀྱི་ཞི་བདེ་ཡོད་པ་ཡིན་དུས་ལུས་ཀྱི་འཕྲོད་བསྟེན་ལ་ཏན་ཏན་ཕན་ཐོགས་ཡོད་བསྡད་པ་ཅིག་ཆགས་བསྡད་ཤག། བྱས་ཙང་ག་ས་མ་སེམས་སྐྱེད་ཟེར་དེ་ཞེ་པོ་ཅིག་རེད་ཤག་ད་དངོས་གནས་དྲང་གནས་ཀྱི་སེམས་ཀྱི་ཞི་བདེ་གཅིག་སོ་སོ་པའི་གཅིག་གི་སྡུག་པོ་གཏོང་མཁན་གཅིག་གི་བསམ་བཞིན་དུ་གཅིག་གི་གནོད་པ་སྐྱེལ་མཁན་ཚོ་ལས་ལྷག་པར་དུ་ཡང་བརྩེ་བའི་བློ་སྐྱེ་ཡོང་དུས་ཙང་ནས

བྱས་ཙང་ཀ་ཅིག་གིས་བྱང་ཆུབ་ཀྱི་སེམས་བསམ་བློ་བཏང་ནས་བློ་ལྷོད་ལྷོད་ཆགས་ཡོང་དུས་རྩ་ནས་གཉིད་ཡང་སྐྱིད་པ་དང་ཨེ་ནས་གང་ལྟར་མི་ཚེ་གོ་དོན་དང་ལྡན་པ་ཅིག་ཡོང་ཡག་ཅིག་བྱང་ཆུབ་ཀྱི་སེམས་ཟེར་ད་དེ་ཞེ་པོ་ཅིག་ཕན་ཐོགས་རེད་ཤག་ཨེ་ནས་བློ་ལྷོད་ལྷོད་ཅིག་བསྡད་དུས་རྩ་ནས་འཕྲོད་བསྟེན་ཡག་ཤོས་རེད་ཤག་ཅིག་གི་སེམས་ལ་དངངས་སྐྲག་སྐྱེ་ཡག་ཚོར་བ་ཅིག་གི་མཐོ་གནོན་ཕྲག་དོག་སྐྱེ་ཡག་དེ་འདྲ་ཁྱོན་ནས་མེད་པ་སེམས་ཀྱི་ཞི་བདེ་ངོ་ཐོག་ཅིག་ཡོང་བསྡད་ཡག་ཅིག་གི་བྱང་ཆུབ་ཀྱི་སེམས་ལ་ཕན་ཐོགས་ཞེ་པོ་ཅིག་འདུག

ཡ་ད་བྱང་ཆུབ་ཀྱི་སེམས་འདུན་པ་གཉིས་ལྡན་ཟེར་དེ་ཚོ་བྲལ་ཏེ་ཡང་སྐོར་ཕུག་གི་འགྲེལ་བཤད་རུ་ག་རུ་རྒྱབ་ནས་བསམ་བློ་མང་པོ་བཏང་དགོས་པ་རེད། གང་ལྟར། དེ་འདྲའི་ངན་ལ་རྒྱ་ཆེན་པོ་བསམ་བློ་བཏང་མ་ཐུབ་ནའང་སེམས་པ་བཟང་པོ་བྱས་སྡོད་ཡག་ཅིག་ད་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག་དེ་ང་རང་ཚོའི་ཆོས་ཡོད་པ་དང་མེད་པ་ཅིག་རེད་ད་རབ་བྱུང་ཕོ་མོ་སྐྱ་སེར་ཕོ་མོ་ཅིག་ཚང་མ་ལོག་གིས་སེམས་པ་བཟང་པོ་བྱེད་ཡག་བྱེད་རྒྱུ་བྱུང་ན་རང་བཞིན་གྱིས་བློ་ལྷོད་ལྷོད་ཆགས་ཀྱི་རེད་ཨེ་ནི་སེམས་ཀྱི་ཞི་བདེ་ཡོང་ཡག་གི་སྨན་ཟ་ཡག་སོགས་འདྲ་ག་གེ་དགོས་མ་རེད་སེམས་པ་བཟང་པོ་ཅིག་གི་ནམ་མཁའི་མཐས་གཏུགས་པའི་སེམས་ཅན་ཐམས་ཅད་ལ་ཕན་བདེ་བསྒྲུབ་བསམ་པའི་བློ་ཡག་པོ་ཅིག་སྒོམ་དང། རང་བཞིན་གྱིས་བློ་དེ་ལྷོད་ལྷོད་ཆགས་ཡོང་གི་རེད། ད་དེ་ནི་བསླབ་བྱ་གཙོ་བོ་དེ་འདི་ཡིན། དེའི་ནང་གི་བསླབ་བྱ་གཙོ་བོ་དེ་འདི་རེད་ཤག། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གཞན་ཕན་གྱི་བྱང་ཆུབ་ཀྱི་སེམས་བསྒོམ་དགོས་པ་དང་དེའི་ཕན་ཡོན་ཁག་གི་སྐོར་འགྲེལ་བཤད་རྒྱ་ཆེ་བསྐྱོན་གནང་མཛད་པའི་རྗེས་སུ་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་ལྗགས་ལུང་མུ་མཐུད་ནས་སྩལ་གནང་མཛད་དོན་ལ། མདོ་རྒྱུད་བསྟན་བཅོས་རྣམས་ལས་གསུངས་པའི་དོན་དམ་པ་རྣམས་ཀྱི་གསུང་གི་རྗེས་འབྲངས་ནས་རྒྱལ་སྲས་རྣམས་ཀྱི་ལག་ལེན་སུམ་ཅུ་བདུན་རྒྱལ་སྲས་ལམ་ལ་སློབ་འདོད་དོན་དུ་བཀོད། བློ་གྲོས་དམན་ཞིང་སྦྱངས་པ་ཆུང་བའི་ཕྱིར་མཁས་པ་དགྱེས་པའི་སྡེབ་སྦྱོར་མ་མཆིས་ཏེ་མདོ་དང་དམ་པའི་གསུང་ལ་བརྟེན་པའི་ཕྱིར་རྒྱལ་སྲས་ལག་ལེན་འཁྲུལ་མེད་ལགས་པར་སེམས། འོན་ཀྱང་རྒྱལ་སྲས་སྤྱོད་པ་རླབས་ཆེན་རྣམས། བློ་དམན་བདག་འདྲས་གཏིང་དཔག་དཀའ་བའི་ཕྱིར། འགལ་དང་མ་འབྲེལ་ལ་སོགས་ཉེས་པའི་ཚོགས། དམ་པ་རྣམས་ཀྱིས་བཟོད་པར་མཛད་དུ་གསོལ། དེ་ལས་བྱུང་བའི་དགེ་བས་འགྲོ་བ་ཀུན། དོན་དམ་ཀུན་རྫོབ་བྱང་ཆུབ་སེམས་མཆོག་གིས། སྲིད་དང་ཞི་བའི་མཐའ་ལ་མི་གནས་པའི། སྤྱན་རས་གཟིགས་མགོན་དེ་དང་མཚུངས་པར་ཤོག། ཅེས་པ་འདི་རང་གཞན་ལ་ཕན་པའི་དོན་དུ་ལུང་དང་རིགས་པ་སྨྲ་བའི་བཙུན་པ་ཐོགས་མེད་ཀྱིས། དངུལ་ཆུའི་རིན་ཆེན་ཕུག་ཏུ་སྦྱར་བའོ། ཡ་ད་དེ་ག་ལག་ལེན་སོ་བདུན་གྱི་བཤད་ལུང་དེ་འདྲ་ཅིག་གིས་འཐུས་པར་བྱས།

སྒྲུབ་པའི་མཆོད་པ་ཡག་ཤོས་རེད། བཅོམ་ལྡན་འདས་ཁོ་རང་མཉེས་པའི་མཆོད་པ་ཡག་ཤོས་རེད། ཟེར་འདི་འདྲ་ཡིན་དུས་ང་རང་ཚོས་ད་གཞན་ཕན་གྱི་བློ་སེམས་པ་བཟང་པོ་དེ་དུས་རྒྱུན་དུ་བའི་གལ་ཆེན་པོ་ཅིག་ལ་བརྩིས་བྱས་ཆོས་ཁས་བླངས་ནའང་རེད་ཆོས་ཁས་མ་བླངས་ནའང་རེད་གང་ལྟར་གཅིག་གིས་བློ་བཟང་པོ་བྱེད་ཡག་མི་ལ་ཕན་ཐོགས་བྱེད་ཡག་ད་དེ་ཨེ་ནི་ཚང་མས་སེམས་ལ་ཡག་པོ་བཞག་ཨེ་ནི་ཧུར་ཐག་གནང་ཤོག་ཨེ་ད་ག་ཡིན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་ཆོས་སྩལ་གནང་ཁག་ལེགས་གྲུབ་ཟིན་པའི་རྗེས་སུ་འབྲས་ལྗོངས་མངའ་སྡེ་དང་ས་གནས་བོད་མི་རྣམས་ཀྱིས་བརྟན་བཞུགས་བསྟར་འབུལ་ཞུས་པ་དང་དུས་མཚུངས་འབྲས་ལྗོངས་ཡུལ་མི་རྣམས་ཀྱིས་རང་ལུགས་ཀྱི་གླུ་གཞས་གཟིགས་འབུལ་ཞུས་པ་དང་སྒང་ཏོག་བོད་མི་བརྒྱ་དང་བཅུ་གསུམ་གྱིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱ་དང་བཅུ་གསུམ་ལྷག་བཞུགས་རྒྱུའི

མགོན་པོ་གང་ཉིད་ད་རེས་འབྲས་ལྗོངས་ཁུལ་དུ་ཆིབས་བསྒྱུར་བཀའ་དྲིན་བསྐྱངས་སྐབས་སྐུ་ཁམས་གསལ་ཐང་བྱུང་སྐོར་སོགས་བཀའ་བསྩལ་དོན། བར་སྐབས་རྒྱ་གར་ཤར་ལ་ཡང་ཐག་ཡང་རིང་པོ་ཞེ་དྲག་རེད་ཡིན་ནའི་མི་མང་ཚོ་ཞིག་དངོས་གནས་དྲང་གནས་ཀྱི་ཞིག་གི་དད་པ་དང་དགའ་ཞེན་ཞེ་དྲག་ཤུགས་ཆེན་པོ་རེད་ཤག། ཞིག་གི་མི་མང་ཚོ་སྐུ་ཡག་རེད་ཨ་ནི་ཆོས་འབྲེལ་བྱས་རེད་དེ་རིགས་ཡག་པོ་ཞེ་དྲག་བྱུང་ས་ཐག་རིང་པོ་བྱས་དེ་ལས་ང་ཡང་གཟུགས་པོ་བདེ་པོ་ཞེ་དྲག་བྱུང་མ་བདེ་ག་གེ་མ་བྱུང། དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆོས་རར་གདན་འདྲེན་ཞུས་པ་དང།
གོང་ས་མཆོག་ཆོས་རའི་ཁྲི་ལ་བཞུགས་གནང་མཛད་པ་དང་འབྲེལ་གྲྭ་ཚང་གི་དགེ་འདུན་པ་རྣམས་ཀྱིས་མཎྜལ་རྟེན་གསུམ་འདེགས་འབུལ་ཞུ་དོན་ལ། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆོས་འབྲེལ་དབུ་འཛུགས་མཛད་དོན་ལ། ཡང་ད་དེ་རིང་དེ་དེ་འདྲའི་ཆོས་གྲོགས་ཤིག་གིས་སྐྱ་སེར་ཕོ་མོ་ལྷན་རྒྱས་ཚང་མ་ལག་ལ་ཞུ་ཡག་རེད་ཡ། ཨེ་ནི། བར་སྐབས་ཨེ་ནི་ང་དེ་རྒྱ་གར་ཤར་ལ་ཡར་གཅིག་གིས་འབྲས་ལྗོངས་བྱས་ཨེ་ནི། སྒང་ཏོག་ཡར་ཕྱིན་བྱས། གང་ལྟར་ཡུལ་པ་ཚོ་མི་ཆོས་ལ་དད་པ་ཅན་རང་ཡིན་མདོག་ཁ་བོ་འདུག་ད་གལ་ཆེན་པོ་དེ་ཆོས་ནང་པའི་ཆོས་ཟེར་ལབ་དུས་གཅིག་གིས་ཞབས་བརྟན་བྱས་ཨ་སོགས་རོ། གཅིག་གིས་རྔ་བརྡུང་སྦུབ་ཆལ་བྱས་ཨ་སོགས་རོ་དེ་འདྲའི་སྐད་ཆ་མ་རེད། སངས་རྒྱས་པའི་ཆོས་ཟེར་ཡ་དེ།

ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སེམས་བཟང་པོ་བྱེད་དགོས་གལ་ཆེ་བའི་སྐོར་ལམ་སྟོན་བཀའ་སློབ་སྩལ་དོན། མིའི་བདེ་སྐྱིད་ཟེར་ཡག་དེ་མགོ་ཚུགས་ཡག་དེ་ཨ་མའི་ཁོག་པའི་ནང་ནས་ང་ཚོ་མར་སྐྱེས་ནི་ཨེ་ནས་ཨ་མའི་འོ་མ་བྱིན་པའི་ཐོག་ནས་ང་ཚོ་མི་ཚེ་འདུག་སེ་མགོ་ཚུགས་པ་རེད། བྱས་ཙང་ཀ་ཨ་མའི་བྱམས་བརྩེའི་འོག་ནས་ང་ཚོ་མི་ཚེ་མགོ་ཚུགས་པ་རེད། བྱས་ཙང་ཀ་ད་ག་ད། ང་ཚོ་མི་ཚེ་གང་པོ་འདི་ཨ་མའི་བྱམས་བརྩེའི་འོག་ནས་བདག་པོ་རྒྱབ་བྱས་པ་ད་འདི་གིས་ང་རང་ཚོའི་འཚོ་བ་དེ་མ་ཉམས་པ་བྱས་བྱས་གང་ལྟར་ཚེ་རབས་ནས་ཚེ་རབས་དེ་མེད་ན་ཡང་མི་ཚེ་ད་གའི་ནང་ལ་ང་རང་ཚང་མ་ལ་སེམས་པ་བཟང་པོ་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་ཤག་ཆོས་ཁས་བླངས་ནའི་རེད་ཆོས་ཁས་མ་བླངས་ནའི་སེམས་པ་བཟང་པོ་བྱེད་དགོས་ཡ་དེ་ཞེ་བོ་ཞིག་གལ་ཆེན་པོ་རེད་འདུག་ང་ཚོ་འཛམ་གླིང་ཞི་བདེ་ཟེར་གྱི་ཡོད་རེད་ཞི་བདེ་ཟེར་ཡ་དེ་ཨ་ནི་ང་རང་ཚོ་མི་གཅིག་གིས་གཅིག་ལ་ཡ་ཨ་ནི་ང་དང་ཁྱོད་ཟེར་ཡ་སྐད་ཆ་དེ་བཤད་ནས་ཁོའི་ཐོག་ནས་ཨ་ནི་ང་རང་ཚོ་འཁྲུག་པ་རྒྱག་ཡ་ད་གསོད་རེས་གཏོང་ཡ་ཨ་ནི་གོ་མཚོན་དེའི་རིགས་ད་ང་ཚོ་ཟེར་བཤད་ད། དེ་རིང་ཁ་སང་གོ་མཚོན་བཀག་སྡོམ་བྱེད་ཡ་ལ་དོ་སྣང་གསར་པ་བྱེད་བསྡད་ཀྱི་ཡོད་རེད་དཔེ་ཡག་པོ་རེད་ཅེས་གང་ལྟར་ད་དུང་ཨ་ནི། ཕྱི་ལོགས་ཀྱི་ད་གོ་མཚོན་ཟེར་དེ་འདི་ཕྱི་ལོགས་ཀྱི་ཡོ་ཆས་རེད་གཙོ་བོ་གཙོ་བོ་དེ་སེམས་རྒྱུད་ཞེ་སྡང་ཕྲག་དོག། ཨེ་ནས་ང་རྒྱལ་དེ་ཚོའི་གྲས་དེ་ཤུགས་ཆུང་རུ་གཏང་གི་ཡིན་ན་ཨེ་ནས་དངོས་གནས་དྲང་གནས་ཀྱི་ཞི་བདེ་ཡོང་ཐུབ་ཡ་ཅིག་གི་ང་རང་ཚོ་ཆོས་ཁས་ལེན་མཁན་ཡིན་ནའི་རེད་མི་ལེན་མཁན་ཡིན་ནའི་རེད་ཆོས་ལ་ཆ་བཞག་ནའི་ནང་པ་ཡིན་ནའི་རེད་ཡེ་ཤུ་ཡིན་ནའི་རེད་ཁ་ཆེ་ཡིན་ནའི་རེད་ཅིག་གི་ཨི་སི་ལམ་ད་ག་ནང་བཞིན་གྱི་ད་ཅིག་གི་མུ་སྟེགས་པའི་དད་པ་དེ་ཚོ་མི་འདྲ་མི་འདྲ་ཡོག་རེད་ཡིན་ནའི་ཚང་མ་ལོག་གི་ཞི་བདེ་ཟེར་བ་དེ་ཚང་མས་ཁ་གཅིག་གྲགས་བྱས་ནས་གཅིག་གྱུར་བ་ང་ཚོ་འཛམ་བུ་གླིང་འདི་ཞི་བདེ་ཡོད་པ་ཅིག་གི་ད་འཛམ་བུ་གླིང་ཞིག་དགོས་ཡག་ད་ཚང་མ་ལོག་འདོད་པ་སླེབས་ཡག་འདི་འདྲ་ཞིག་འདུག་ག་སོང་ཙང་ཞི་བདེ་ཟེར་བ་དེ་སེམས་ཀྱི་ནང་ནས་བཟོ་ཡག་རེད་མ་གཏོགས་ཕྱི་ལོགས་ཀྱི་གོ་མཚོན་མེད་པའི་སྐད་ཆ་བྱེད་པ་མ་རེད་སེམས་ཀྱི་ཞི་བདེ་ཡག་པོ་ཅིག་ད་ཆགས་སྡང་གི་བློ་དེ་ཉུང་རུ་བཏང་ཅིག་ཕྱིན་པ་ཡིན་ན་གོ་མཚོན་དགོས་ཡ་ཡོད་མ་རེད་འདོད་དོན་སྙིང་པོ་ང་དང་ཁྱོད་ཟེར་བ་སྐད་ཆ་དེ་ང་ཚོ་དང་ཁོང་ཚོ་ཟེར་བ་སྐད་ཆ་ཁོའི་ཐོག་ནས་ཨེ་ནི་ང་རང་ཚོ་ཤོག་གཞོག་འདི་བྱས་ཨེ་ནི་འཁྲུག་པ་བརྒྱབ་འཛམ་བུ་གླིང་འདིའི་སྒང་ལ་ཆ་བཞག་ན་ང་རའི་མི་ཚེ་ད་ག་ཆ་བཞག་ནའི་དམག་ཆེན་དང་པོ་བརྒྱབ་པ་རེད་དམག་ཆེན་གཉིས་པ་བརྒྱབ་པ་རེད་དམག་ཆེན་གསུམ་པ་ལ་ཡང་མང་པོས་གྲ་སྒྲིག་བྱས་ནས་བསྡད་པ་རེད་གང་ལྟར། ང་ཚོ་ད་འཛམ་བུ་གླིང་འདིའི་སྒང་ལ་གཅིག་གི་ཨ་མའི་འོ་མས་བསྐྱངས་པའི་བྱམས་བརྩེའི་བློ་འདི་ང་ཚོ་གཅིག་གི་ག་ཟེར་དགོས་རེད་ཤེས་ཡོན་སྡེ་ཚན་གྱི་ནང་ལོགས་ལ་ཡང་དངོས་གནས་བྱས་ན་དོ་སྣང་བྱ་དགོས་པ་རེད་དེ་རིང་ཁ་སང་ཤེས་ཡོན་ལབ་དུས secular secular སྒང་དུ་ཕྱིན་པ་མ་གཏོགས་གཅིག་གི་སེམས་ཀྱི་ཞི་བདེའི་སྐོར་ལ་ཞེ་དྲག་བཤད་གི་མི་འདུག་པ། བྱས་ཙང་འདི་ང་རང་ཚོའི་བྱས་ཙང་ད་ང་རང་ཚོ་ད་ལྟ་ཞི་བདེ་ཞི་བདེ་ཟེར་བའི་རྩ་ནས་སེམས་ཀྱི་ཞི་བདེ་དགོས་ཡ་དེ་དཔེ་གལ་ཆེན་པོ་རེད་གང་ལྟར་ངས་དེ་རིང་ཁ་སང་ཅིག་འབོད་སྐུལ་གོ་བལྟ་རབ་བྱ་ཡ་གཙོ་བོ་གཅིག་དེ་ང་རང་ཚོ་འཛམ་བུ་གླིང་འདིའི་སྒང་གི་མི་དུང་ཕྱུར་བདུན་བརྒྱད་ཞིག་འདུག་ཚང་མ་ལོག་མ་ཡི་ནུ་ཞོས་ཨེ་ནི་གསོས་བྱས་མ་ཡི་བརྩེ་བའི་འོག་ནས་ཨེ་ནི་འཚར་ལོངས་བྱེད་ཐུབ་པ་གཅིག་གྱུར་ཆགས་བསྡད་ཀྱི་འདུག་ག་ཆ་དེ་འདྲ་ཡིན་དུས། མིའི་སྤྱི་ཚོགས་འདི་བྱམས་བརྩེ་ལྡན་པ་ཅིག་གི་སྤྱི་ཚོགས་ཅིག་ང་ཚོ་ཡོང་ཡག་གི་རྒྱུ་ཆ་ཆ་ཚང་ཡོད་པའི་བཟོ་ཞིག་འདུག་ད་ང་ཚོར་རང་བཞིན་ལྷན་སྐྱེས་ཀྱི་བརྩེ་བ་ཡོད་བསྡད་པ་དེ་ཨེ་ཡང་ཅིག་གི་ཆབ་སྲིད་དང་ལྟ་གྲུབ་དང་དེ་འདྲའི་འདྲ་མི་འདྲའི་ཐོག་ནས་ཨེ་ནི་ང་ཚོ་དང་ཁོང་ཚོ་ཟེར་ཡག་སྐད་ཆ་བཤད་བྱས་ཨེ་ནི་འཁྲུག་པ་ལངས་བསྡད་ཡག་དེ་ཡོང་གི་ཡོད་རེད་བ་ད་འདི་སྐད་ཆ་མེད་པ་བྱས། ང་རང་ཚོ་འཛམ་བུ་གླིང་འདི་སྒང་གི་མི་ཡོངས་རྫོགས་ལོ་ཨ་མའི་བརྩེ་བའི་འོག་ནས་ལོངས་བསྡད་པ་གཅིག་གྱུར་རེད་དེ་འདྲ་ཡིན་དུས་ང་རང་ཚོ་ཚང་མ་ལོ་གཅིག་གིས་གཅིག་གི་བུ་གའི་བརྩེ་བ་བྱེད་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་གཅིག་གི་ཐོག་ངས་བཤད་བསྡད་ཀྱི་ཡོད་ཆོས་ལུགས་ཡོད་ནའི་རེད་མེད་ནའི་རེད་གང་ལྟར་ཨེ་ནི་ལྟ་གྲུབ་འདྲ་མི་འདྲ་ཡོང་གི་རེད་དེ་ཡིན་ནའི་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས། མི་དང་མི་ཡི་བརྩེ་བ་ཟེར་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག་བྱས་ཙང་ག་ཨོ་ཨེ་ནི་ཅིག་གི་ང་རའི་ངོས་ནས་བྱས་བཞག་ན་ཨེ་ནི་འཛམ་བུ་གླིང་འདི་སྒང་ལ་མི་འགྲོ་བ་ཚང་མ་ལོག་གཅིག་གིས་གཅིག་གི་བརྩེ་བ་ཅིག་ཆུང་ཆུང་སྒང་ནས་ཡོད་བསྡད་པ་འདི་ང་ཚོ་གོང་འཕེལ་བཏང་ནས་བྱས་ཙང་ག་ང་ཚོ་དང་ཁོང་ཚོ་ཟེར་ཡག་གི།

ང་ཚོ་དང་ཁོང་ཚོ་ཟེར་ཡག་གི་དེ་འདྲ་གི་ཆགས་སྡང་གི་བློ་དེ་ཡིད་དུ་བཅངས་ནས་ཨེ་ནི་ཤུགས་མ་ཐུབ་ཀྱི་གོ་མཚོན་ལ་དོ་སྣང་བྱེད་བསྡད་ཡག་རོ་དང་དོད་བྱེད་བསྡད་ཡག་དེ་ཡོང་བསྡད་ཀྱི་འདུག་ག་ད་འཛམ་བུ་གླིང་འདི་དངོས་གནས་དྲང་གནས་ཀྱི་གོ་མཚོན་མེད་པར་མི་ཚང་མ་ལོ་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་གཅིག་གིས་གཅིག་གི་བརྩེ་བ་བྱས་ཨེ་ནི། གཅིག་གཅིག་རོགས་བྱས། ཕན་བཏགས་མ་གཏོགས་མི་ཡིས་མི་ལ་དབང་ཡོད་བྱས། མི་ཡིས་མི་ལ་བཤུ་གཞོག་གཏོང་ཡག་ཟེར་མཁན་དེ་གྱིས་དེ་ཨེ་ནི། ཁོ། རང་བཞིན་ལྷན་སྐྱེས་ཀྱི་ང་ཚོ་བསམ་བློ་འགྲོ་སྟངས་དང་ཁོ་འགལ་བསྡད་པ་ཅིག་གིས་ང་ཚོ་བཤུ་གཞོག་བཏང་ནས་ཡོད་འདུག་བཤུ་གཞོག་གཏོང་མཁན་ཚོའི་བསམ་བློའི་ནང་ལ་བདེ་པོ་གང་ཡང་ཡོད་མ་རེད། འཕྲལ་སེལ་གྱི་ཕན་ཐོགས་ལ་ཅིག་གི་དཔལ་འབྱོར་དང་བདེ་འཇགས་ཀྱི་ཐོག་ནས་ཅིག་གི་ཁེ་ཕན་ཡོད་མེད་བསམ་བློ་བཏང་དགོས་ཞེས་མ་གཏོགས་ཕུགས་རྒྱང་རིང་པོ་ང་ཚོ་མིའི་སྤྱི་ཚོགས་ནང་ལོགས་ལ་རང་ཉིད་མི་དུང་ཕྱུར་བདུན་བརྒྱད་བྱེད་བསྡད་པ་འདིའི་ནང་གི་མི་གཅིག་རེད་མི་ཀུན་ལ་བརྩེ་བ་བྱེད་ཡག་ད་དེ་ཨ་ནི་གལ་ཆེན་པོ་གཅིག་ལ་ངོས་འཛིན་བྱེད་ཡག་ཨོ་ད་དེ་གལ་ཆེན་པོ་ཞིག་རེད་ཤག་གཞན་མིས་མི་ལ་དབང་ཡོད་བྱས་ཡ། མིས་མི་ལ་བཤུ་གཞོག་གཏོང་ཡ་ཟེར་མཁན་དེ་ཡིན་དེ་ད་དུས་ཚོད་ཡོལ་རེད། བྱས་ཙང་ག་ང་རང་ཚོ་མི་གཅིག་གྱུར་ཡིན་པ་གཅིག་ལ་ཨེ་ནས་གཅིག་གི་རྒྱལ་ཁབ་མི་འདྲ་དང་གཅིག་གི་ལམ་ལུགས་མི་འདྲ་བ་དེ་འདྲ་གི་ཐོག་ནས་ང་ཚོ་དང་ཁོང་ཚོ་བྱས་ནས་དུམ་བུ་དུམ་བུ་རུ་བསམ་བློ་བཏང་སྟེ་འདི་ང་ཚོ་ནོར་འཁྲུལ་རེད་བཞག་མི་གཅིག་གྱུར་གྱི་འདུ་ཤེས་བཞག་ནས་ང་རང་ཚོའི་ཁ་རྒྱུན་ལ་ནམ་རྒྱུན་འདོན་པ་བཏོན་བསྡད་དེ་སེམས་ཅན་ཐམས་ཅད་ཟེར་གྱི་ཡོད་མ་གཏོགས་ང་རང་ང་ཚོ་ཟེར་ཡག་བྱས་ནས་ཟེར་ཡག་བྱེད་ཀྱི་མི་འདུག་བ་སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པ་ཅིག་སེམས་ཅན་ཐམས་ཅད་སྡུག་བསྔལ་དང་སྡུག་བསྔལ་རྒྱུ་དང་བྲལ་བ་ཅིག། སེམས་ཅན་ཐམས་ཅད་སྡུག་བསྔལ་མེད་པའི་བདེ་བ་དང་མི་འབྲལ་བར་གྱུར། སེམས་ཅན་ཐམས་ཅད་ཉེ་རིང་ཆགས་སྡང་གཉིས་དང་བྲལ་བའི་བཏང་སྙོམས་ལ་གནས་པར་གྱུར་ཅིག་ཟེར་ནས་ང་ཚོས་ནམ་རྒྱུན་ནས་ཚིག་འདི་བཏོན་བསྡད་ཀྱི་ཡོད་རེད་ལ། འདི་བསམ་བློ་བཏང་བསྡད་དུས་ཙམ་ནས་ཞེ་པོ་ཅིག་ནུས་པ་ཆེན་པོ་རེད་ཤག་ང་ཚོ་མི་གཅིག་གྱུར་གྱི་གཅིག་གིས་གཅིག་གི་བརྩེ་བ་བྱས། གཅིག་གིས་གཅིག་ལ་ཕན་ཐོགས་བྱས་ཤིག་མ་གཏོགས་ང་ཚོ་དང་ཁོང་ཚོ་ཟེར་ཡ་སྐད་ཆ་དེ། དུས་ཚོད་ཡོལ་བའི་སྐད་ཆ་རེད། བྱས་ཙང་ང་རང་ཚོ་ནམ་རྒྱུན་ནས་ཁ་ལ་ཡོད་པའི་ཆུང་ཆུང་སྒང་ནས་གོམས་བསྡད་ཡོད་རེད་པ་སེམས་ཅན་ཐམས་ཅད་ཟེར་བསྡད་ཡ་ཚིག་དེ་དཔེ་རྩ་ཆེན་པོ་རེད་ད། ང་ཚོ་དང་ཁོང་ཚོ་ཟེར་ཡ་སྐད་ཆ་དེ་མེད་པ་བྱས། སེམས་ཅན་ཐམས་ཅད་བདེ་བ་དང་ལྡན་པ་བྱུང་ན། སྡུག་བསྔལ་དང་བྲལ་བ་བྱུང་ན་ཟེར་ནས་དེ་འདྲའི་གཅིག་གི་ད་བསམ་བློ་ཅིག་གོམས་བསྡད་དུས་ཙང་ནས་ཁོ་རང་བཞིན་གྱིས། ང་ཚོ་དང་ཁོ་ཚོ་བྱས་ནས་ཨེ་ནི། ཅིག་རང་ཕྱོགས་བདེ་བ་གཞན་ཕྱོགས་ལ་ཨེ་ནི་ཅིག་བུ་གའི་བ་ཇི་མི་སྙམ་པར་ཅིག་གནོད་པ་བྱ་ཡ་སོགས་དེ་ཚོ་བྲལ་ཏེ་ཨེ་ནི་ག་ལེར་ཡ་མེད་པར་བྱ་ཡ་ཅིག་ཡོང་གི་འདུག་ད་ངས་ང་ཚོ་ཉམས་ལེན་བྱེད་དུས་སེམས་ཅན་ཐམས་ཅད་ཟེར་གྱི་ཡོད་རེད་ལ་ཁ་ཡོད་ལག་ཡོད་ཀྱི་ཐོག་ནས་ཡིན་ནའི། ང་ཚོའི་ལུང་པ་ཁོ་ཚོའི་ལུང་པ་ང་ཚོའི་མི་རིགས་ཁོ་ཚོའི་མི་རིགས་ཟེར་སྐད་ཆ་དེ་མ་དགོས་པ་བྱས། ང་ཚོ་ཚང་མ་ལོ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཀུན་ལ་ཕན་པ་སྒྲུབ་ཡ་ཅིག་གི་སེམས་ཤུགས་རུ་སྐྱེས་བསྡད་ཀྱི་ཡོད་རེད་ལ། བསམ་བློ་དེ་འཁྱེར་ནས་འཛམ་བུ་གླིང་ས་ཆ་ག་ས་ག་ལ་སླེབས་པའི་ཁ་ཐུག་ལ། ང་ཚོ་ཚང་མ་ལོ་གཅིག་གིས་གཅིག་གི་བརྩེ་བ་བྱེད་དགོས་ད་ཕན་སེམས་བྱེད་དགོས་སྐད་ཆ་བཤད་དུས་ཙང་ནས་ཚང་མས་དགའ་པོ་བྱེད་ཀྱི་འདུག་བ་དེ་དཔེ་གལ་ཆེན་པོ་རེད་ཤག་ཨེ་ནི། ཚང་མ་ལོ་འོ་ད་ཁ་གཅིག་གྲགས་ཀྱི་འཛམ་གླིང་ཞི་བདེ་ཞི་བདེ་སྲིད་ཚད་དེ་དེ་འདྲའི་ཞིག་ཐོག་ནས་ཡོང་དགོས་རེད་པ། ཞི་བདེ་གནམ་ནས་བབས་ཡ་ཡོད་མ་རེད། ཞི་བདེ་ས་ནས་སྐྱེ་ཡ་ཡོད་མ་རེད། ཞི་བདེ་དཀྲུག་མཁན་ནི་ང་རང་ཚོ་མི་རེད། མི་སྐྱེས་ཙམ་ཉིད་ནས་ཞི་བདེ་དཀྲུག་མཁན་ཅིག་མ་རེད། ཁོ་རང་བྱམས་བརྩེའི་རང་བཞིན་ལྡན་པ་ཞིག་རེད། ཨེ་ཁོ་ག་ལེ་ག་ལེར་ཡ། སློབ་སྦྱོང་བྱས་ཡོང་དུས་ཙང་ནས། ཅིག་གི་སེམས་ཀྱི་ཞི་བདེའི་ཐོག་ལ་ཞེ་དྲག་རང་ཅིག་གི་ག་སོ་རེད་ཡིད་གཟབ་དང། དམིགས་བསལ་གྱི་བོད་སྐད་དང། དོ་སྣང་རང་མ་བྱས་པ་བྱས། ཨེ་རེད། ཕྱི་ལོགས་ཀྱི་ད་སྟོབས་ཤུགས་དག་ཅིག་དེ་འདྲའི་གི་འགྲོ་སྟངས་དེ་བསམ་སྟངས་དེ་གི་འདུག་ད་བྱས་ཙང་ང་ཚོ་ད་མི་གཅིག་གྱུར་གྱི་འདུ་ཤེས་གི་ཐོག་ནས་ཀུན་ལ་བརྩེ་བ་སྒོམ་ཡ་དེ་དཔེ་གལ་ཆེན་པོ་རེད་ཅེས་ང་ཡི་འཛམ་བུ་གླིང་འཛམ་གླིང་ལྷོ་བྱང་ཤར་ནུབ་དེ་འདྲའི་ལུང་པ་འདྲ་མི་འདྲ་སླེབས་ཀྱི་ཡོད་རེད། མི་གཅིག་གྱུར་གྱི་འདུ་ཤེས་ཁོ་རའི་ཐོག་ནས་ང་རའི་བསམ་བློ་ཡི་དེ་གི་ཁོ་ཚོ་ལས་ང་ཚོ་མི་གཅིག་གྱུར་དག་ཚང་མ་ལོག་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་གཅིག་པ་རེད། མི་ཡིས་མི་ལ་རོགས་བྱེད་ཨེ་ནི་ཕན་པ་སྒྲུབ་ཡ་མ་གཏོགས་མི་ཡིས་མི་ལ་གནོད་པ་བྱེད་ཡ་དང་བཤུ་གཞོག་གཏོང་ཡ་སྐད་ཆ་མ་རེད་ད་ཟེར་ནས་ངས་འདི་འཛམ་བུ་གླིང་ག་ས་ག་ལ་ང་སླེབས་པའི་ཁ་ཐུག་ལ་ངས་འདི་བཤད་བསྡད་ཀྱི་ཡོད་འདི་དཔེ་གལ་ཆེན་པོ་རེད་ཤག་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཀུན་ལ་ཕན་བདེ་སྒྲུབ་ཡ་གཅིག་གི་བསམ་བློ་འདི་གལ་ཆེན་པོ་ཞེ་པོ་ཅིག་འདུག། ང་རའི་བསམ་བློའི་ནང་ལ་ད་ག་རང་སེམས་ཅན་ཐམས་ཅད་ཟེར་བ་དེ་སྨོན་ལམ་རྒྱག་གི་ཡོད་རེད་ལ་སྨོན་ལམ་རྒྱག་པ་ནང་བཞིན་ལག་ལེན་གྱི་ཐོག་ནས་ག་ཚོད་ཐུབ་ཐུབ་ཀྱིས་ཚང་མ་ལོག་གི་ཡ་དངོས་གནས་དྲང་གནས་ཀྱི་གཅིག་གི་བརྩེ་བའི་བསམ་པ་གྲོགས་པོའི་འདུ་ཤེས། དེ་འདྲའི་གཅིག་གི་བློ་དེ་དཔེ་གལ་ཆེན་པོ་རེད་ཤག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། དད་ལྡན་ཆོས་ཞུ་བ་སྟོང་ཚོ་མང་པོར། འཛམ་གླིང་ཞི་བདེ་བསྐྲུན་ཐབས་སྐོར་ལམ་སྟོན་བཀའ་སློབ་སྩལ་དོན། ང་ཚོ་འཛམ་གླིང་ཞི་བདེ་ཟེར་གྱི་ཡོད་རེད་ཞི་བདེ་ཟེར་དེ་ཨ་ནི་ང་རང་ཚོ་མི་གཅིག་གིས་གཅིག་ལ་ཡ་ཨ་ནི་ང་དང་ཁྱོད་ཟེར་ཡ་སྐད་ཆ་དེ་བཤད་ནས་ཁོའི་ཐོག་ནས་ཨ་ནི་ང་རང་ཚོ་འཁྲུག་པ་རྒྱག་ཡ་དང་གསོད་རེས་གཏོང་ཡ་ཨ་ནི་གོ་མཚོན་གྱི་རིགས་ད་ང་ཚོ་བཟོས་ཤག་ད་དེ་རིང་ཁ་སང་གོ་མཚོན་བཀག་སྡོམ་བྱེད་ཡ་ལ་དོ་སྣང་གསར་པ་ཅིག་བྱས་བསྡད་ཀྱི་ཡོད་རེད་དཔེ་ཡག་པོ་རེད་ཅེས་གང་ལྟར་ད་དོན་ཕྱི་ལོགས་ཀྱི་ད་གོ་མཚོན་ཟེར་ཡ་དེ་ཕྱི་ལོགས་ཀྱི་ཡོ་བྱད་རེད་གཙོ་བོ་གཙོ་བོ་དེ་སེམས་རྒྱུད་ཞེ་སྡང་ཕྲག་དོག་ཨ་ནི་ང་རྒྱལ་དེ་ཚོའི་གྲས་དེ་ཤུགས་ཆུང་ངུ་རུ་གཏང་གི་ཡིན་ན་ཨེ་ནི་དངོས་གནས་དྲང་གནས་ཀྱི་ཞི་བདེ་ཡོང་ཐུབ་ཡ་གཅིག་གི་ང་རང་ཚོ་ཆོས་ཁས་ལེན་མཁན་ཡིན་ནའི་རེད་མི་ལེན་མཁན་ཡིན་ནའི་རེད་ཆོས་ལ་ཆ་བཞག་ན་ནང་པ་ཡིན་ནའི་རེད་ཡེ་ཤུ་ཡིན་ནའི་རེད་ཁ་ཆེ་ཡིན་ནའི་རེད་གཅིག་ཨི་སི་ལམ་ལ་སོགས་རེད་ད་ག་ནང་བཞིན་གྱི་ད་གཅིག་གི་མུ་སྟེགས་པའི་འདོད་པ་སོ་སོ་མི་འདྲ་མི་འདྲ་ཡོད་རེད་དེ་ཡིན་ནའི་ཚང་མ་ལོག་གི་ཞི་བདེ་ཟེར་བ་དེ་ཚང་མས་ཁ་གཅིག་གྲགས་བྱས་ནས་གཅིག་གྱུར་བ། ང་ཚོ་འཛམ་བུ་གླིང་འདི་ཞི་བདེ་ཡོད་བདེ་བ་ཅིག་གི་ད་འཛམ་བུ་གླིང་ཞིག་དགོས་ཡག་ད་ཚང་མ་ལོག་འདོད་པ་རེད་ཡ་འདི་འདྲ་ཞིག་འདུག་པ་བྱས་ཙང་ད་ཞི་བདེ་ཟེར་ཡག་དེ་སེམས་ཀྱི་ནང་ནས་བཟོ་ཡག་རེད་མ་གཏོགས་ཕྱི་ལོགས་ཀྱི་གོ་མཚོན་མེད་པའི་སྐད་ཆ་གཅིག་པོ་མ་རེད་སེམས་ཀྱི་ཞི་བདེ་ཡག་པོ་ཅིག་ད་ཆགས་སྡང་གི་བློ་དེ་ཉུང་རུ་བཏང་བྱས་ཕྱིན་པ་ཡིན་ན་གོ་མཚོན་དགོས་ཡག་ཡོད་མ་རེད་མདོ་དོན་སྙིང་པོ་ང་དང་ཁྱོད་ཟེར་ཡག་སྐད་ཆ་དེ་ང་ཚོ་དང་ཁོང་ཚོ་ཟེར་ཡག་སྐད་ཆ་ཁོའི་ཐོག་ནས། ཨེ་ནི་ང་རང་ཚོ་ཤོག་བཞག་འདི་བྱས་ཨེ་ནི་འཁྲུག་པ་བརྒྱབ་འཛམ་བུ་གླིང་འདི་སྒང་ལ་ཆ་བཞག་ན་ང་རའི་མི་ཚེ་ད་ག་ཆ་བཞག་ནས་དམག་ཆེན་དང་པོ་བརྒྱབ་པ་རེད་དམག་ཆེན་གཉིས་པ་བརྒྱབ་པ་རེད་དམག་ཆེན་གསུམ་པ་ལ་ཡང་མང་པོས་གྲ་སྒྲིག་བྱས་ནས་བསྡད་པ་རེད་གང་ལྟར་ང་ཚོ་ད་འཛམ་བུ་གླིང་འདི་སྒང་ལ་གཅིག་གི་ཨ་མའི་འོ་མས་བསྐྱངས་པའི་བྱམས་བརྩེའི་བློ་འདི་ང་ཚོ

བྱམས་བརྩེ་ལྡན་པ་ཅིག་གི་སྤྱི་ཚོགས་ཅིག་ང་ཚོར་ཡོང་ཡག་གི་རྒྱུ་ཆ་ཆ་ཚང་ཡོད་པའི་བཟོ་བྱེད་འདུག་ད་ང་ཚོར་རང་བཞིན་ལྷན་སྐྱེས་ཀྱི་བརྩེ་བ་ཡོད་བསྡད་པ་དེ་ཨེ་ཡང་གཅིག་གི་ཆབ་སྲིད་དང་ལྟ་གྲུབ་དང་དེ་འདྲའི་འདྲ་མི་འདྲའི་ཐོག་ནས་ཨེ་ནི་ང་ཚོ་དང་ཁོང་ཚོ་ཟེར་ཡག་སྐད་ཆ་བཤད་བྱས་ཨེ་ནི་འཁྲུག་པ་ལངས་བསྡད་ཡག་དེ་ཡོང་གི་ཡོད་རེད་པ་ད་དེ་སྐད་ཆ་མེད་པ་བྱས་ང་རང་ཚོ་འཛམ་བུ་གླིང་འདི་སྒང་གི་མི་ཡོངས་རྫོགས་ལོ་ཨ་མའི་བརྩེ་བའི་འོག་ནས་ལོངས་བསྡད་པ་གཅིག་གྱུར་རེད་དེ་འདྲ་ཡིན་དུས་ང་ཚོ་ཚང་མ་ལོ་གཅིག་གིས་གཅིག་གི་བར་གྱི་བརྩེ་བ་བྱེད་ཡག་དེ་ཞེ་པོ་ཅིག་གལ་ཆེན་པོ་གཅིག་རེད་ངས་བཤད་བསྡད་ཀྱི་ཡོད་ཆོས་ལུགས་ཡོད་ནའི་རེད་མེད་ནའི་རེད་གང་ལྟར་ཨེ་ནི་ལྟ་གྲུབ་འདྲ་མི་འདྲ་ཡོང་གི་རེད་དེ་ཡིན་ནའི་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས

གཅིག་གིས་ཤུགས་སྟོན་ཡག་བྱ་དེ་འདྲ་མེད་པ་བྱས། མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་གཅིག་གིས་གཅིག་གི་བརྩེ་བ་བྱེད་གཅིག་གིས་གཅིག་ལ་ཕན་ཐོགས་བྱེད་ཡག་བྱས་དེ་འདྲའི་གཅིག་གི་ཐོག་ནས་ཨེ་ནི་དངོས་གནས་འཛམ་གླིང་ཞི་བདེ་ཅན་འདི་བཤད་བསྡད་ཡག་དེ་དངོས་སུ་ཡོང་གི་རེད་ལ། མི་རིགས་སྐད་ཆ་བྱེད་ཡག་ཡོག་མ་རེད་ཆོས་ལུགས་སྐད་ཆ་བྱེད་ཡག་ཡོག་མ་རེད། མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་མི་ཡི་བརྩེ་བ་ཟེར་ཡག་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག།

དེ་འདྲ་གི་ཆགས་སྡང་གི་བློ་དེ་ཡིད་དུ་འཛའ་ནས་ཨེ་ནི་ཕྱི་དངོས་ཐོག་གི་གོ་མཚོན་ལ་དོ་སྣང་བྱས་བསྡད་ཡག་རེད་དང་དོད་བྱས་བསྡད་ཡག་རེད་ཡོང་བསྡད་ཀྱི་འདུག་པ་ད་འཛམ་བུ་གླིང་འདི་དངོས་གནས་དྲང་གནས་ཀྱི་གོ་མཚོན་མེད་པ། མི་ཚང་མ་ལོ་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་གཅིག་གིས་གཅིག་གི་བརྩེ་བ་བྱས་ཨེ་ནི། གཅིག་གཅིག་ལ་རོགས་བྱེད་ཕན་བཏགས་མ་གཏོགས་མིས་མི་ལ་དབང་ཡོད་བྱས་མིས་མི་ལ་བཤུ་གཞོག་གཏོང་ཡག་ཟེར་མཁན་དེ་གྱིས་དེ་ཨེ་ནི། ཁོ་རང་བཞིན་ལྷན་སྐྱེས་ཀྱི་ང་ཚོ་བསམ་བློ་འགྲོ་སྟངས་དང་ཁོ་འགལ་བསྡད་པ་གཅིག་གིས་ང་ཚོ་བཤུ་གཞོག་བཏང་ནས་ཡོད་འདུག་བཤུ་གཞོག་གཏོང་མཁན་ཚོའི་བསམ་བློའི་ནང་ལ་བདེ་པོ་གང་ཡང་ཡོག་མ་རེད་འཕྲལ་སེལ་གྱི་ཕན་ཐོགས་རོགས་བྱེད་ཀྱི་དཔལ་འབྱོར་དང་དེ་དག་གི་ཐོག་ནས་གཅིག་གི་ཁེ་ཕན་ཡོང་བསམ་བཏང་འདོད་ཞིག་མ་གཏོགས་ཕུགས་རྒྱང་རིང་གི་ང་རང་ཚོ་མིའི་སྤྱི་ཚོགས་ནང་ལོགས་ལ་རང་ཉིད་མི་མཐོང་རྒྱུ་མཐུན་རྐྱེན་བྱས་བསྡད་པ་འདི་ནང་གི་མི་གཅིག་རེད་མི་ཀུན་ལ་བརྩེ་བ་བྱེད་ཡག་ད་དེ་ཨ་ནེ་གལ་ཆེན་པོ་གཅིག་ལ་ངོས་འཛིན་བྱེད་ཡག

ཞི་བདེ་དཀྲུག་མཁན་ནི་ང་རང་ཚོ་མི་རེད། མི་སྐྱེས་ཙམ་ཉིད་ནས་ཞི་བདེ་དཀྲུག་མཁན་ཅིག་མ་རེད། ཁོ་རང་བྱམས་བརྩེའི་རང་བཞིན་ལྡན་པ་ཞིག་རེད། ཨེ་ཁོ་ག་ལེ་ག་ལེ་ཡ། སློབ་སྦྱོང་བྱ་ཡི་འདུག་ས་ནས་ཅིག་གི་སེམས་ཀྱི་ཞི་བདེའི་ཐོག་ལ་ཞི་རག་རག་ཅིག་གི་ག་སོ་རེད་ཡིད་གཟབ་དང། དམིགས་བསལ་གྱི་བོད་སྐད་དང་དོ་སྣང་མ་བྱེད་པ་བྱས། ཨེ་ནི། ཕྱི་ལོགས་ཀྱི་ད་སྟོབས་ཤུགས་དང་ཅིག་དེ་འདྲའི་གི་འགྲོ་སྟངས་དེ་བསམ་སྟངས་དེ་གི་འདུག་ད་བྱས་ཙང་ང་ཚོ་ད་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཀུན་ལ་བརྩེ་བ་སྒོམ་ཡ་དེ་དཔེ་གལ་ཆེན་པོ་རེད། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཆོས་ལུགས་ཕན་ཚུན་ཐུགས་མཐུན་ཁྲིམས་གཙང་དགོས་པའི་ལམ་སྟོན་བཀའ་སློབ་སྩལ་གནང་མཛད་པ་མ་ཟད་གཞན་ཕན་གྱི་བྱང་ཆུབ་ཀྱི་སེམས་བསྒོམ་དགོས་པའི་ལམ་སྟོན་བཀའ་སློབ་སྩལ་གནང་མཛད་དོན་ལ། དེ་རིང་འདིར་ཨ་མྲ་ཆོས་ཐོག་སླེབས་པ་ཚང་མ་ལོ། ཨེ་ནི། ང་རང་ཚོ་མི་ཡིས་མི་ལ་བརྩེ་བ་བྱེད་ཡག་ད་མི་ཙམ་དུ་མ་ཟད་པའི། སྲོག་ཆགས་ཚང་མ་ལོ་ལ་ཡ་བརྩེ་བའི་བློ་ཡག་པོ་གོམས། སུ་གཅིག་ལ་གནོད་པ་མ་བྱེད་པ་བྱས། དངོས་གནས་ཅིག་སོ་སོ་ག་པར་སླེབས་པ་ཡིན་ནའི། ཅིག་ཀུན་གྱིས་བོད་སྐད་མཛའ་ཞེན་བྱ་ཡག་ཅིག་གིས། དེ་ཨེ་ནི། ང་རང་ཉམས་ལེན་འདི་བྱེད་ཀྱི་ཡོད། ཨེ་ནི་ཁྱེད་རང་ཚོས་འདི་དགོངས་པ་བཞེས་བྱས་ར་དང། རང་གཞན་དོན་ནི་རབ་བསྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པར་བགྱི། བྱང་ཆུབ་མཆོག་གི་སེམས་ནི་བསྐྱེད་བགྱིས་ནས་སེམས་ཅན་ཐམས་ཅད་བདག་གི་མགྲོན་དུ་གཉེར། བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་བགྱི། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག། ཟེར་གྱི་ང་ཚོ་ནམ་རྒྱུན་རྟག་པར་འདོན་བསྡད་ཀྱི་ཡོད་པ་ས་ད་འདི། འོ་ད་ག་ཚོད་ཐུབ་ཐུབ་ཀྱི་སེམས་པ་བཟང་པོ་བྱས། ཀུན་ལ་བོད་སྐད་ཕན་བདེ་སྒྲུབ་ཡག། འོ་ད་འདི་ག་ཚང་མས་དགོངས་པ་འཇགས། ཨེ་ནི།

ཁྱེད་རང་ཚོ་ཏོག་ཙམ་སེམས་ཐག་ཉེ་པོ་རུ་བྱེད་ཀྱི་ཡོད་ན་གཞན་ཕན་གྱི་བློ་བྱང་ཆུབ་ཀྱི་སེམས་ཟེར་དེ་བསམ་སྟངས་དེ་དཔེ་གལ་ཆེན་པོ་རེད་འདུག་ད་གིན་བཤད་མ་ཐག་པ་ནང་བཞིན་རེད། ང་རང་ལ་ཆ་བཞག་ན་བྱང་ཆུབ་ཀྱི་སེམས་སྒོམ་པའི་རྐྱེན་གྱིས་གང་ལྟར་ཅིག་སེམས་ཀྱི་ཞི་བདེ་རང་བཞིན་གྱི་གནས་དེ་སུ་དང་འགྲོགས་ན་ཡང་བྱམས་བརྩེའི་བློ་ཅིག་མ་གཏོགས་ཅིག་དེ་ཆགས་སྡང་ཕྲག་དོག་དེ་འདྲའི་ཕལ་ཆེར་མ་ཡོང་བ་རེད།

དེ་ཁྱེད་རང་ཚང་མ་ལོ་སེམས་ལ་ཡ་ངེས་པ་བྱས་ཨེ་ནི་ཧུར་ཐག་བྱེད། དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དད་ལྡན་མང་ཚོགས་རྣམས་ལ་ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་ཀྱི་ཆོས་འབྲེལ་མཛད་དོན།
ཨེ་ནི་གཞུག་གུ་དེ་ད་ཨ་ར་གས་ཏེ། ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་ཡ་ཅིག་བསྒོམས་ན་བསམ་དྲན་སོ། ད་འདི་ག་འདྲ་རེད་ལབ་ན། ཨེ་ནི། འོ་ད་བཤད་མ་ཐག་པ་ནང་བཞིན་གྱིས་རང་ཉིད་ཀྱིས་མཚོན་པའི། ཅིག། སྲིད་པ་གསུམ་གྱི་སེམས་ཅན་ཚང་མ་ལོ། ག་ད་གཞན་གཅེས་འཛིན་གྱི་བློ་དེ། རྒྱུ་ཆ་ཚང་མ་ལོ་རེ་ཡོད་རེད་ད་དེ། གཞན་གཅེས་འཛིན་གྱི་བློ་དེ་ཏོག་ཙེ་ཤུགས་ཆེ་རུ་བཏང་ཨ་ནི་རང་གཅེས་འཛིན་གྱི་བློ་དེ། ཞེ་པོ་ཅིག་གི་དཔེར་སོ་སོ་རང་ཉིད་ཀྱི་ཁེ་ཕན་གཙོ་བོ་བསམ་བློ་བཏང་སྡོད་ཡ་དེ་ཏོག་ཙེ་ཉུང་དུ་བཏང་བྱས་གཞན་ཕན་བྱང་ཆུབ་ཀྱི་སེམས་དེ་ག་ཚད་ཐུབ་ཐུབ་ཀྱི་བར་བློ་སྦྱང་གི་ཡིན་ན་རང་བཞིན་གྱི་ད་གིན་ལབ་པ་ནང་བཞིན་རེད་བསམ་བློ་དེ་ལྷོད་ཤིག་ཤིག་ཆགས་ཡག་ཅིག་ཡག་པོ་ཞེ་པོ་ཅིག་རེད། འདིའི་ཐོག་ལ་ཡ་ཨེ་ནི་ཞེས་ང་རང་ཚོ་སྣང་སྲིད་ཀྱི་ཆོས་འདི་ཡོད་དོ་ཚང་མ་ལོ་ང་རང་ཚོ་ལ་མ་རིག་པ་དང་དེའི་བག་ཆགས་ཀྱི་དབང་གིས་ཆོས་གང་སྣང་ན་ཡང་དོན་སྟེང་ནས་ཡོད་པ་ཅིག་བློ་ལ་སྣང་ཡོང་གི་འདུག་ག་ད་འདི་བཏགས་དོན་བཙལ་ན་ཁྱོན་ནས་རྙེད་ཡ་མེད་བསྡད་པ་ཅིག་གིས་ཨོ་འདི་འདྲ་ཡིན་དུས་ཙ་ན་གང་ལྟར་ཨེ་ནི་མིང་གི་དབང་གིས་བཞག་ཙམ་ཞིག་མ་གཏོགས་དོན་གྱི་ངོ་བོའི་སྒོ་ནས་རང་ཚུགས་ཐུབ་པ་བྱས་ནས་གྲུབ་བསྡད་པ་ཅི་ཡང་ཡོད་མ་རེད་ཨོ་དེ་འདྲ་ཡིན་དུས་ཆོས་ཐམས་ཅད་ངོ་བོ་ཉིད་ཀྱིས་གྲུབ་མེད་པ་གང་ལྟར་བརྟེན་ནས་འབྱུང་བའི་རྟེན་འབྱུང་ཙམ་ཞིག་མ་གཏོགས་ཁོ་གང་ལྟར་ངོ་བོ་ཉིད་ཀྱིས་གྲུབ་པ་གཏན་ནས་མེད་བསམ་པ་ཅིག་གི་བསམ་བློ་ཞིག་བཏང་ད་སྔོན་ལ། ཆོས་ཐམས་ཅད་སེམས་ཅན་ཐམས་ཅད་ལ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ད་གིན་གོང་དུ་ཞུས་པ་ནང་བཞིན་དེ་ཡག་པོ་ཅིག་བསམ་བློ་བཏང་ནས་རང་རང་སོ་སོའི་སྙིང་གའི་ཐད་ཀར་དེ་ཨེ་ནི་འོད་དཀར་པོ་སྒོར་སྒོར་ཞིག་བསམ་བློ་བཏང་དེ་ནས་ཨེ་ནི་སྣང་སྲིད་ཀྱི་ཆོས་འདི་ཐམས་ཅད་ལོ་དོན་གྱི་ངོ་བོའི་སྒོ་ནས་ཡོད་པ་ཞིག་བློ་ལ་སྣང་ཡོང་གི་ཡོད་རེད་དེ་སྣང་བ་ལྟར་དུ་གྲུབ་མི་འདུག་བསམ་པ་ཅིག་གི་སྟོང་ཉིད་ཀྱི་ལྟ་བའི་ཐོག་བསམ་བློ་བཏང་ནས་དེས་ཨེ་ནི་རྡོ་རྗེ་དཀར་པོ་རྩེ་ལྔ་པའི་རྣམ་པ་ཅན་ཞིག་ཏུ་བསྐྱེད་ནས་རང་གི་སྙིང་ག་ལ་ཡ་འདུག་བྱས་ཙང། ཟླ་བ་རྡོ་རྗེ་སེམས་བསྐྱེད་ཡ་ཞེས་ངས་དེ་འདྲ་ཞིག་རེད། ང་ཆ་བཞག་ན་དཔེར་ཉིན་ལྟར་ཞེས་ཟླ་བ་རྡོ་རྗེ་སེམས་བསྐྱེད་ཡ་དེ་དེ་ཞེ་པོ་ཅིག་གལ་ཆེ་པོ་བརྩི་གི་ཡོད་ད་དེ་ཁོ་ང་ར་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོད་བསྡད་པ་ཅིག་གི་ཆགས་ཡོང་དུས་ཆོས་གྲོགས་ཚོ་ལ་ཡིན་ནའི་དེ་ཏན་ཏན་བརྒྱ་ཆ་བརྒྱ་ཐམ་པ་ཕན་ཐོགས་ཡོང་གི་རེད་བསམ་པ་ཅིག་གིས་ང་དེ་ཡིད་ཆེས་ཡོད་ཟེར་དེ་འདྲ་ཡིན་དུས་ཐམས་ཅད་ཀྱིས་ཨེ་ནི་བསམ་བློ་གཏོང་ཤོག་ཨ།

དེ་རིང་གི་ཆོས་འབྲེལ་འདིའི་མཐའ་དོན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དད་ལྡན་ཆོས་ཞུ་བ་རྣམས་ལ་འཕགས་པ་སྤྱན་རས་གཟིགས་ཀྱི་གཟུངས་སྔགས་མ་ཎི་ཡིག་དྲུག་མའི་ལྗགས་ལུང་བཀའ་དྲིན་བསྩལ་གནང་མཛད་དོན་ལ། ཡ་ད་བྱས་ན་མཇུག་དེར། ཨེ་ནི། སྔོན་ལ་ད་ངས་འདི། ད། སྤྱིར་འཕགས་པ་སྤྱན་རས་གཟིགས། དཔེར་སྙིང་རྗེའི་ལྷ་མཆོག། སྙིང་རྗེའི་རང་གཟུགས་ཆགས་སྡོད་ཀྱི་ཡོད་རེད།

བྱས་ཙང། སངས་རྒྱས་ཀུན་གྱིས་རབ་ཏུ་བསྔགས་ཡོན་ཏན་དམ་པ་ཀུན་བསགས་པ། སྤྱན་རས་གཟིགས་ཞེས་མཚན་གསོལ་བ་རྟག་པར་བརྩེ་ལ་ཕྱག་འཚལ་ལོ་ཞེས་ནི་གསུང་ཡག་འོ་ད་འདི་རེད། ད་བྱས་ན་ཨེ་ནི། ཁྱེད་རང་ཚང་མ་ལོ། ཨེ་ནི། གང་ལྟར་མ་ཎི་ཆུ་འཇུ་གང་ནས། ཀོ། ཆེད་མངགས་བོད་སྐད་སློབ་སྦྱོང་རུ་བྱས་ནས་བྱེད་དགའ་སྐད་མེད་དེ་ངས་ཁོ་རང་ཤུགས་ཀྱིས་བར་ད་གོམས་དེ་ཡང་ཅི་ཡོང་ར་བ་ཨེ་ཚང་མ་རོག་གི་མ་ཎི་ཡག་པོ་བགྲང་ཨེ་ནི་སེམས་པ་བཟང་པོ་བྱས་ཨེ་ནི་བླ་མ་མཁྱེན་འཕགས་པ་སྤྱན་རས་གཟིགས་མཁྱེན་བསམ་པ་བྱས་འདུག་གོང་པོ་ཞེས་ཞུ་བ

དགེ་བ་འདི་ཡིས་མྱུར་དུ་བདག་སྤྱན་རས་གཟིགས་དབང་འགྲུབ་གྱུར་ནས་འགྲོ་བ་གཅིག་ཀྱང་མ་ལུས་པ་དེ་ཡི་ས་ལ་འགོད་པར་བྱང་ཆུབ་སེམས་མཆོག་རིན་པོ་ཆེ་མ་སྐྱེས་པ་རྣམས་སྐྱེ་གྱུར་སྐྱེས་པ་ཉམས་པ་མེད་པར་ཡང་གོང་ནས་གོང་དུ་འཕེལ་བར་ཕ་མ་སེམས་ཅན་ཐམས་ཅད་བདེ་དང་ལྡན་གྱུར་ཅིག་ངན་འགྲོ་ཐམས་ཅད་རྟག་ཏུ་སྟོངས་པར་བྱང་ཆུབ་སེམས་དཔའ་གང་ན་སུ་བཞུགས་དེ་དག་ཀུན་གྱི་སྨོན་ལམ་འགྲུབ་གྱུར་ཅིག། ཧོ་ཡ།

ཐེངས་འདིའི་གཏམ་གླེང་གི་ལེ་ཚན་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་དང་ནུབ་བྷང་གོལ་མངའ་སྡེའི་གྲོང་ཁྱེར་ས་ལུ་གྷ་རའི་ནང་རྟེན་གཞི་གནང་བའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནང་ཆོས་འབྲེལ་མཛད་འཕྲིན་བསྐྱངས་གནང་མཛད་པ་ཁག་གི་སྐོར་མདོར་བསྡུས་ཤིག་སྙན་སྒྲོན་ཞུས་ཟིན་པ་ཡིན། ལེ་ཚན་འདི་སྙན་སྒྲོན་ཞུ་མཁན།